གཞིས་བྱེས་བོད་རིགས་སྤུན་ཟླ་རླུང་འཕྲིན་ཉན་མཁན་རྣམ་པ་སྐུ་ཁམས་བཟང་ང་རྡོ་རྗེ་དགྲ་འདུལ་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁ་བའི་བྲོ་ར་གི་ལེ་ཚན་དེ་ད་ལྟ་མགོ་འཛུགས་བྱེད་རྒྱུ་ཡིན། དེ་རིང་ཁ་བའི་བྲོ་ར་གི་བརྗོད་གཞི་དེ་ནི། འཛམ་གླིང་གི་སྟོབས་ཆེན་རྒྱལ་ཁབ་བདུན་གྱི་དབུ་ཁྲིད་ཚོ་ཡི། ཚོགས་འདུ་དེ་དང་འབྲེལ་བའི་སྐོར་ལ། གནད་དོན་དབྱེ་ཞིབ་བྱེད་མཁན་ཡིན། དེ་རིང་ང་ཚོའི་ལེ་ཚན་འདིའི་ནང། ཁ་ན་ཌ་ན་བཞུགས་པའི་བོད་ཀྱི་གནད་དོན་དབྱེ་ཞིབ་པ་བསྟན་འཛིན་ཉིན་བྱེད་ལགས་གདན་འདྲེན་ཞུས་ཡོད། བསྟན་འཛིན་ཉིན་བྱེད་ལགས་དེ་རིང་ང་ཚོའི་ལེ་ཚན་ནང་ཕེབས་པར་བཀའ་དྲིན་ཆེ། བཀའ་དྲིན་ཆེ་རྡོ་རྗེ་ལགས་ང་སྐད་བཏང་བར་ཐུགས་རྗེ་གནང། ལགས་སོ། བསྟན་འཛིན་ཉིན་བྱེད་ལགས་ཁྱེད་རེད་ང་ཚོའི་མང་ཆེ་བ་གཅིག་གི་དོ་སྣང་བྱེད་མཁན་དེ་ཚོ་གི་ཧ་གོ་བསྡད་གི་ཡོད་རེད་ད་ལྟ་འདི། འཛམ་གླིང་གི་སྟོབས་ཆེན་རྒྱལ་ཁབ་ཟེར་ན་རེད་ཨ་ནི་ད་ལྟ་འདི་དམངས་གཙོ་གི་ད་ཅིག་སྟོབས་འབྱོར་ཆེ་བའི་གི་རྒྱལ་ཁབ་བདུན་འདི་གི། ཉི་ཧོང་གི་གྲོང་ཁྱེར་ཧི་རོ་ཤི་མ་ཟེར་ན་ཟེར་བའི་ནང་ལོགས་ལ་ད་ལྟའི་ཀྱི G Seven ཟེར་ཡག་གི་ད་ཚོགས་འདུ་དེ་ཚོགས་ཡོད་རེད། ལྷན་ཚོགས་དེ་ཚེས་ཉི་ཤུ་ཉིན་མོ་ལ་ད་ཁོ་རང་ཚོ་གི་ཡང་ཅིག་ཟུང་འབྲེལ་གི་བསྒྲགས་གཏམ་འདྲ་པོ་ཅིག་སྤེལ་ཡོད་རེད། དེའི་ནང་ལོགས་ལ་ཡང་ཅིག་བོད་ཟེར་ཡག་གི་ཚིག་དེ་ཅིག་འཁོད་བསྡད་ཀྱི་ཡོད་རེད། ད་ཅིག་སྟོབས་ཆེན་རྒྱལ་ཁབ་བདུན་གི་ཚོགས་འདུ་དེ་གི་གནད་འགག་རེད། ཨ་ནི་ད་ལོའི་སྟོབས་ཆེན་རྒྱལ་ཁབ་བདུན་གྱི་ཚོགས་འདུ་དེ་གི་ད་ཅིག་ཚོགས་ཡག་གི་དམིགས་ཡུལ་གཙོ་བ་འདྲ་པོ་དང་མཐའ་མའི་མཐའ་མའི་བསྒྲགས་གཏམ་འདི་ནང་ལོགས་ལ་ཡང་ཅིག་རྒྱ་ནག་ལ་ག་རེ་འདྲ་པོ་ཅིག་བཤད་ཡོད་རེད་ཨ་ནི་རྒྱ་ནག་གི་ཚུར་ལན་འདེབས་འདྲ་པོ་ག་རེ་བྱས་ཡོད་རེད་ད་ང་ཚོའི་བོད་པའི་འཐབ་རྩོད་པ་རེད་བོད་པ་ཚོ་གི་ངོས་ནས་ཀྱི་ཡང་ཅིག་སྟོབས་ཆེན་རྒྱལ་ཁབ་བདུན་གྱི་ཚོགས་འདུ་དེ་ནང་ནས་ཚུར་ལེན་དགོས་ཡ་ཟེར་ན་རེད་ཤེས་དགོས་ཡ་ཟེར་ན་རེད་ག་འདྲ་ག་འདྲ་ཡོད་མེད་སྐོར་ལ

དམག་ཆེན་གཉིས་པའི་རྗེས་ལ་ཡ་ཞེ་བཞི་ཞེ་ལྔ་ནས་ད་ལྟ་ད་ལྟ་ཉིས་སྟོང། སྔོན་ནས་ཉིས་སྟོང་བཅུ་དྲུག་བར་དུ་བརྩིགས་བ་ད་ལྟའི་གི་འཛམ་བུ་གླིང་གི་ད་ཅིག་གི་ཆབ་སྲིད་ཀྱི་སྒྲོམ་གཞི་ཀྱི་ནང་ནས་སྟོབས་ཤུགས་ཆེ་ཤོས་དེ་ཨ་མི་རི་ཀ་གི་མགོ་ཁྲིད་པའི་ད་ལྟ་ནུབ་ཕྱོགས་རྒྱལ་ཁབ་ད་ལྟ་དེ་ཁྱེད་རང་གསུངས་པ་ནང་བཞིན་རྒྱལ་ཁབ་དེ་གའི་དེ་རེད་བ། ད་དེ་གའི་གི་སྟོབས་ཤུགས་དེ་སྒྲིག་འཛུགས་དེ་ག་ལེ་ག་ལེ་མར་ཉམས་བྱས་དེ་ནས་ཡ་རྒྱ་ནག་གི་མགོ་ཁྲིད་པའི་གི་ཐོག་ནས་ད་ལྟ་དེ་སྟོབས་ཤུགས་ཁ་གཏད་དེ་ཡར་ལངས་པ་རེད་བ།

དེ་ཡི་ལངས་ཕྱོགས་དེ་ཁྱེད་ཀྱིས་ག་འདྲ་འདྲ་པོ་ཅིག་མཐོང་གི་འདུག་ད་རྒྱ་ནག་གི་ཐོག་ལ་ད་རེས་ཕྱོགས་གཅིག་ཐོག་ནས་ད་རྒྱ་ནག་ཁོ་རང་ཚོ་ཁོང་ཁྲོ་ལངས་ཡག་གི་གནས་སྟངས་དེ་འདྲ་འདྲ་པོ་ཅིག་ཆགས་འདུག་ག་དཔེར་ན་འདི་ནང་ལོགས་ལ་འགྲོ་བ་མིའི་ཐོབ་ཐང་སྐོར་ལ་བཤད་ཡོད་རེད། ཨ་ནི་འགྲོ་བ་མིའི་ཐོབ་ཐང་སྐོར་ལ་བཤད་དུས་སྐབས་སུ་བོད་དང་ཤིན་ཅང་དང་ཧོང་ཀོང་དེ་ཚོ་གླེང་ཡོད་རེད་དེ་ཚོ་ཚང་མ་རྒྱ་ནག་གི

རྦད་དེ་ཁ་གཏད་གི་ཅིག་གི་དེ་འདུ་ཤེས་དེ་ཡོད་མ་རེད་བ་དེ་མེད་བ་མ་ཟད་དང་དེ་གྲོགས་པོ་རྦད་དེ་ཚོང་ཡག་པོ་རྒྱག་གི་ཡོད་རེད་བ། ད་ད་ལྟ་ནི་རྦད་དེ་མཐའ་གཅིག་ཏུ་ཁོ་གཉིས་ད་རྦད་དེ་ག་སོ་བ་རོ་ད་འཐབ་རྩོད་བྱེད་ཡས་གི་དུས་ཚོད་ཅིག་ལ་སླེབས་དུས་ལྷག་པར་དུ་གོང་དུ་ཞུས་པ་ནང་བཞིན་རྒྱ་ནག་དེ་ད་ནུབ་ཕྱོགས་རྒྱལ་ཁབ་ལས་སྟོབས་ཤུགས་ཆེ་བ་ཆགས་ཡས་གི་ཉེན་ཁ་དེ་སླེབས་དུས་བྱས་ཙང་ཨ་ནི་ད་ད་འདི་ཁྱེད་རང་གོང་དུ་ཞུས་པ་ནང་བཞིན་ད་ལྟ་འདི་ཡི་ཚོགས་འདུ་འདི་ནི་ཐེངས་མ་དང་པོ་གཞུང་འབྲེལ་གི་གཏམ་བཤད་ནང་ལ་ཡ་ད་ལྟ་བོད་དང། ཨ་ནི་ཞིན་ཅང་དང། ཧོང་ཀོང་འདི་གའི་གནད་དོན་འདི་གླེང་བ་རེད་བ། ད་འདི་གླེང་ད་འདི་གི་དཔང་རྟགས་གསལ་པོ་རེད། གང་ཡིན་ཟེར་ན་ད་ད་འདི་འདི་གས་འདི་གའི་རྒྱལ་ཁབ་འདི་གའི་ད་རྒྱ་ནག་གི་བཙན་འཛུལ་འོག་ལ་ཡོད་དུས་ད་རྒྱ་ནག་གི། ད་རྙིང་མ་སོ་ན་འདྲེ་མི་ཡ་ཞུ་ཡས་དེ་ད་ན་ཚ་མང་ཤོས་དེ་ཕོག་པ་རེད་བ། ད་ད་ལྟ་ཁྱེད་རང་ཁོང་གི་དྲི་བ་ཁུར་ད་འདི་རྒྱ་ནག་གི་ད་ནང་ནང་ཁུལ་གི་ད་རྒྱ་ནག་གི་རྙོག་ཁྲ་འདི་ཡ། རྒྱ་ནག་ལ་ཡ་བསྙེག་དགོས་དེ་གཅིག་བྱས། གཉིས་དེ་ནས་ད་ལྟ་འདི་ཚོང་གི་ཐོག་ནས་ད་ལྟ་ཁྱེད་རང་དགོངས་དུ་བཅུགས་ཞུ་གསུངས་སོང། ཨིན་ཇི་ནང་ལ་ནི་སྔོན་མ་ད་ལྟ decouple ཟེར་ད decouple ཟེར་ཨིན་ཇི་ནང་བསྟན་རྒྱུ་མི་གཉིས་བར་ལ་ད་ནམ་རྒྱུན་ཆང་ས་འདྲ་ཞིག་བརྒྱབ་ཡོད་ན། ཁ་གཅིག་ཏུ་བསྐོར་བ་རྦད་དེ་ཁ་ཁ་བྱས་དེ་རུ་ཟེར་གྱི་ཡོད་རེད་བ་ད་ཚོང་གི་ཐོག་ནས། ད་འདི་མ་རེད་ད་ནི་ཁོང་ཚོ་ཁ་གཅིག་ཏུ་ཁ་ཁ་བྱས་ཐུབ་ཀྱི་ཡོད་མ་རེད་གང་ཡིན་ཟེར་ན། རྒྱ་ནག་ལ་མང་པོ་ཞིག་བརྟེན་བསྡད་རེད་བ།

ད་འདི་གནད་འགག་ཤོས་རེད་གང་ཞེ་ན་དེ་རིང་དུས་རབས་ཉི་ཤུ་རྩ་གཅིག་ནང་ལ་ཡ་ཚོང་ཡིན་ནའི་རེད་དམག་ཡིན་ནའི་རེད་གསང་བའི་འཕྲུལ་ཆས་དང་ད་ཨིནྟེར་ནེད་དེ་གལ་ཆེན་པོ་ཤོས་ཡིན་དུས་འདི་ཁ་པར་ནང་ལོགས་ཡིག་དང chips ཞིག་ཡོད་རེད་བ། འདི་གས་འདི་ཚང་མ་ཨ་རི་དང་ཨ་རིའི་གྲོགས་པོ་རྒྱལ་ཁབ་འདི་གས་བཟོས་དུས་འདི་གས་ཚང་མ་རྒྱ་ནག་ལ་ཡ་ཁོང་ཚོས་བཀག་གི་འདུག་བ། དེ་གཅིག་རེད་ཨ་ནི་ད་ལྟ་འདི་ཨལ་ཞེ་པག་གི་གནད་འགག་མང་པོ་ཞིག་ད་ལྟ་འདི་ཕྱིར་འཐེན་རྒྱག་ཡས་ཀྱི་འདི་འདྲས་ཀྱི་ཆ་ཤས་རེད་བ་གཅིག་རེད། ད་ད་འདི་གཞན་པ་གཅིག་ད་ད་དམག་གི་ཐོག་ནས། དམག་གི་ཐོག་ནས་ད་ལྟ་ད་ད་ཉི་ཧོང་ཡིན་ནའི་རེད་ཐའེ་ཝན་ཡིན་ནའི་རེད་ད་ད་ལྟ་དེ་རྒྱ་ནག་གི་ཞི་བདེ་རྒྱ་མཚོའི་གཡས་གཡོན་དུ་ལ་ད་ལྟ་ལུང་པ་ཆུང་ཆུང་གླིང་ཕྲན་ཆུང་ཆུང་འདི་འདྲ་འདུག་བ་དཔེར་ན་བྱས་ན་ཕི་ལི་པིན་སི་ལ་ཡ་ཨ་རི་གི་དམག་གི་ད་ལྟ་རྟེན་གཞི་ས་ཆ་གསུམ་རེད་ཇེ་ཉེ་མ་ཨ་རི་གི་ད་ད་ལྟ་ཉེ་ཆར་རང་ཨ་ནི་དེ་ཨ་རི་ལ་ཆོག་མཆན་རག་རེད་ད་གངས་ཅན་རྒྱ་མི་གི་ག་རེ་ད་དེ་ནས་ཨོ་སི་ཀྲོ་ལི་ཡ་ཡོད་རེད་ད་ད་དེ་རྒྱ་གར་ཡོད་རེད་དེ་ནས་ད་ད་ཉི་ཧོང་ཡོད་རེད་བ་ད་རྒྱ་མི་གི་ག་རེ་ཞེད་དགོས་རེད་ཟེར་ན་ད་གངས་ཅན། སྟོབས་ཆེན་རྒྱལ་ཁབ་འདི་གས་ཀྱི་དཔུང་སྒྲིག་བྱས་ཨ་ནི་རྒྱ་ནག་ལ་ད་ད་བཙིར་གྱི་འདུག། བྱས་ཙང་འདི་ཁོ་ཚོས་ཀྱི་ཨ་ནི་ད་བཙིར་རླུང་ཞེ་པོ་ཅིག་ལངས་དུས་ད་ཉེ་ཆར་ད་ལྟ་འདི་རྒྱ་ནག་གི་ད་ལྟ་ཕྱི་སྲིད་ལས་ཁུངས་ཀྱི་ད་ལྟ་འདི་ཉི་ཧོང་གི་དོན་གཅོད་ད་ལྟ་འདི་རྒྱ་ནག་ལ་ཡོད་མཁན་འདི་གི་ཡར་སྐད་བཏང་རྗེས་ཁོ་ཚོ་ལ་ཡར་བཀའ་བཀྱོན་བཏང་འདི་འདྲ་བྱས་སོང།

རི་ཤི་སུ་ནག་ཁོ་རང་གི་ཡང་ཅིག་རྒྱ་ནག་གི་ཐོག་ལ་སྐད་ཆ་བཀའ་མོལ་ཞུས་པ་དེ་ཡང་ཅིག་ཤུགས་ཆེན་པོ་འདྲ་པོ་ཅིག་ཆགས་ཡིན་ས་རེད་དེ་ཡང་རྒྱ་ནག་ལ་ཞེ་པོ་ཅིག་འདི་བྱེད་དགོས་འདུག་བ་ག་རེ་ཟེར་དགོས་རེད་ཁོ་རང་ཚོ་གི་ཕོག་ཐུག་འདྲ་པོ་ཞེ་པོ་འགྲོ་འདུག་བ་ད་ཁོང་གིས་ཞུ་ཡས་གཙོ་བོ་དེ་རྒྱ་ནག་ནི་གོ་ལའི་བདེ་འཇགས་དང་དཔལ་འབྱོར་གྱི་ཐད་ནས་ང་ཚོའི་མི་རབས་འདི་ལ་འགྲན་རྩོད་ཆེ་ཤོས་དེ་རེད་ཟེར་ཡས་ཀྱི་ད་ཁོ་རང་གི་ཚིག་ཅིག་ལ་འགྲོ་དུས་ད་འདི་ཡང་ཅིག་རྒྱ་ནག་ལ་ཕོག་ཐུག་ཞེ་པོ་འདྲ་པོ་ཅིག་འགྲོ་འདུག་ཨ། ད་ཁྱེད་ཀྱི་གོང་ལ་འདི་གཉིས་དེ་ཁྱེད་ཀྱི་འགྲེལ་བཤད་ཡག་པོ་ཞེ་པོ་ཅིག་བྱས་གནང་སོང་དང་ད Decoupling དང Derisking ཟེར་ཡ་དེ། ཁོ་རང་ཚོ་གི་ཅི་ཁ་ང་ཚོའི་གཏམ་དཔེ་ནང་ལོགས་ལ་ཁ་དང་ཁ་སྤུ་དབྱེ་འབྱེད་ཟེར་ཡ་ད་འདི་བྱེད་ཀྱི་མིན་ཟེར་ད་ཡིན་ནའི་ཡང་ཅིག་ཉེན་ཁ་རིགས་འདི་རྒྱ་ནག་གི་ཅིག་ནུབ་ཕྱོགས་ཡུལ་གྲུ་ཁག་ལ་ད་ཅིག་ཉེན་ཁ་ཆེན་པོ་ཅིག་བཟོ་འདོད་གི་དཔལ་འབྱོར་དང་འདི་འདྲི་གི་ཐོག་ལ་བཙན་ཤེད་ཀྱི། ཀྱི་ཐོག་ནས་ད་འདིའི་རིགས་འདི་མེད་པ་བཟོ་གི་ཡིན་ཟེར་ཡ་གི། ད་ཅི། ལངས་ཕྱོགས་འདྲ་པོ་ཅིག་འདི་རེད་འདུག་བ་ལ། ད་ད་ལྟ་འདི། བསྟན་འཛིན་ཉིན་བྱེད་ལགས་ཁྱེད་ཀྱིས་འདི་ཐོག་ལ་གཟིགས་ཚུལ་ག་འདྲ་འདྲ་པོ་ཅིག་འདུག། ད་ལྟ་འདི། ད་ལི་གི། ལྷན་ཚོགས་བདུན་འདི་ཐོག་ལ་ད་བརྗོད་གཞི་མང་པོ་ཅིག་ཐོག་ལ་བཀའ་མོལ་གནང་འདུག་བ་ལ་ད་འདི་ནང་ལོགས་ཅིག་གལ་ཆེ་ཤོས་ཅིག་འདི་ཁྱེད་ཀྱིས་གསུངས་པ་ནང་བཞིན་ཅིག་རྒྱ་ནག་ལ་ཁ་གཏད་དང་ཡང་ར་ཤི་ཡ་གི་གནས་ཚུལ་འདི་ཤུགས་ཆེན་པོ་ཅིག་གླེང་འོང་ནས

ད་ལྟ་དེ་རྡོག་རྡོག་ག་རེ་ཞུ་དགོས་ལབ་པ་ཡིན་ན། ཡུཀ་རེན་གྱི་དམག་དེ་ད་ལྟ་དེ་ནུབ་ཕྱོགས་ཀྱི་ཨ་མི་རི་ཀ་གྱི་འཆར་གཞི་ག་རེ་ཟེར་ན་ད་གང་ཆ་དམག་གི་རྟེན་གཞི་ཆ་ཚང་ད་ལྟ་ཕ་གི་རྒྱ་ནག་གི་ཞི་བདེ་རྒྱ་མཚོ་ཉི་ཧོང་ལ་ཕར་སྤོ་ཡས་རེད། ད་ནི་དེ་སྤོ་ཐུབ་བོ་མ་ག་ཚད་ཡུཀ་རེན་དམག་ལ་ཁར་དེ་ཡས་རོ། བྱས་ཙང་གབ་ཀ་མང་པོ་ཕ་གིར་འགྲོ་བྱས་དུས་དེ་ནི་རྒྱ་ནག་ལ་ད་དེ་ཐག་ཀོ་རེ་ལ་ཡ་དགག་ད་དེ་གི་རྙོག་གྲ་འགྲོ་ཆ་དུས་བྱས་ཙང་ཡུཀ་རེན་གྱི་དམག་གི་ཐག་ཆོད་དེ་ཨ་རི་ལ་ཨ་རི་གི་ཡིན་ན་དཔེ་གལ་ཆེན་པོ་ཆགས་གི་རེད་བ། ད་དེ་ཡིན་དུས་ཨ་ནི་ཕ་གིར་ལ་ཡ་ཚོགས་འདུ་ལ་ད་ལྟ་དམིགས་བསལ་རྒྱ་གར་སྐད་བཏང་སོང་བ། རྒྱ་གར་བྱས་ཨ་ནི་དེ་ནས་བྷྲ་ཟིལ་བྱས། དངོས་གནས་བྱས་ན་རྒྱ་གར་འགྲོ་ཡོད་ན་དེ་ད་ལྟ་དེ G seven དང་འབྲེལ་བ་གང་ཡང་ཡོད་མ་རེད་བ་ཚོགས་མི་མ་རེད་བ། རེད་འདུག་རེད་འདུག། དེ་ནས་རྒྱ་གར་དམིགས་བསལ་སྐད་བཏང་ཟིན་ནི་ཁོང་ཚོས་ཀྱི་དེ་དམིགས་བསལ་སྐད་བཏང་དགོས་རྒྱུ་མཚན་ག་རེ་བཤད་ཟེར་ན་དཔེར་ན་ཅིག་བཤད་ན་བྷྲ་ཟིལ་དེ་ཁ་ཆེ་ལ་ཁོང་ཚོ་ལི་ཡ་ད་ལྟ་རྒྱ་གར་དང་ད་ལྟ་དེ་ར་ཤི་ཡ་བར་ལ་ཡང་ཚོང་གི་འབྲེལ་བ་དེ་ཆད་མི་འདུག་ཨ། ཚོང་འབྲེལ་བ་མ་ཆད་དུས་ཨ་ནི་ར་ཤི་ཡ་གི་སྣུམ་མང་པོ་རྒྱ་གར་ལ་བཙོང་དུས་ཨ་ནི་ར་ཤི་ཡ་གི་སྣུམ་གི་དངུལ་དེ་བེད་སྤྱོད་བཏང་བྱས་དམག་རྒྱག་ཡག་ལ་ཡང་ཁོང་ཚོར་ཕན་ཐོགས་ཡོད་རེད་བ། དེ་ཡིན་དུས་ཨ་ནི་ཁོང་ཚོས་རྒྱ་གར་ལ་ཨ་ནི་ད་ལྟ་དེ་ཨ་རི་དང་ཁོང་ཚོས་གི་ད་དེ་ཅིག་གི་ཚོང་གི་ཚོང་འབྲེལ་དེ་ཆད་དགོས་ཟེར་ནས་དེ་ལ་གནོན་ཤུགས་ཅིག་སྤྲད་རྒྱུ་བྱས་འདུག་ཨ་གང་ལྟར་ག་རེ་ཞུ་དགོས་རེད་ཟེར་ན་ར་ཤི་ཡ་ལ་ག་ཚད་མང་བ་བཙིར་བ་ཡིན་ན་རྒྱ་ནག་ལ་ཡང་ཁ་གཏད་བྱེད་ཡག་ལ་ནུས་པ་དེ་ཚད་ཐོན་གྱི་ཡོད་རེད་བ།

France བཅས EU བཅས Italy དང German Canada དང་ཉི་ཧོང་དེ་ཚོ་བདུན་དེ་རེད་འདུག་བ་དེ་ནང་ལོགས་ལ་ད་ལྟ་ཁྱེད་ཀྱིས་གསུངས་པ་ནང་བཞིན་གཅིག་རེད་ད་ལྟ་དེ Russia ལ་ད་ཅིག་ཁོ་རང་ཚོ་གི་གཙོ་བོ་ཞུ་ཡག་གཅིག་དེ་ད་ལི Ukraine གི་དམག་འཐབ་དེ་མཚམས་འཇོག་ཡོང་ཡག་གི་ཆེད་དུ་ད་ལྟ Ukraine དང། ནི། ཅི། ར་ཤི་ཡ། རྒྱ་ནག་གིས་ཕར་ཡུ་ཀེ་རེན་ལ། ར་ཤི་ཡ་ལ་ཕར་གནོན་ཤུགས་ག་འདྲ་སེ་སྤྲད་དགོས་ཀྱི་ཡོད་མེད་དེ་སྐོར་ལ་ཁོ་རང་ཚོ་གི་ནན་ཏན་འདྲ་པོ་ཅིག་གསུངས་འདུག་བ། དེ་བཤད་ཡོང་དུས། ད་ར་ཤི་ཡ་ལ་ད་འདི་སྐབས་སུ། གནོན་ཤུགས་འདྲ་པོ་ཅིག་ཐེབས་ཡོད་ན་ཐེབས་ཐུབ་མཁན་དེ་རྒྱ་ནག་མ་གཏོགས་མེད་དེ་རེད་པས། རྒྱ་ནག་ཙམ་མ་རེད་རྒྱ་ནག་དང་རྒྱ་གར་བ། ཨོ།
གང་ཡིན་ཟེར་ན་ར་ཤི་ཡ་གིས་ད་ནི་སྔོན་མ་ཡིན་ན་ར་ཤི་ཡ་སྣུམ་ཚང་མ་ནུབ།

ད་ལི་རྒྱ་གར་འདི་རེད་བ་ད་ཅིག་རྒྱ་གར་གསུངས་ཡོང་དུས་རྒྱ་གར་འདི་བརྒྱུད་དེ་ར་ཤི་ཡ་ལ་ཅིག་གསུངས་ནང་བཞིན་ཅིག་གནོན་ཤུགས་སྤྲད་ཐུབ་ཡག་གི་ད་ཡིན་ན་ཡང་རྒྱ་གར་ཡང་ཅིག་ཐབས་མཁས་པོ་འདྲ་པོ་ཅིག་ནི་བྱས་ཏེ་བསྡད་ཀྱི་འདུག་བ། ད་ལི་རྒྱ་གར་ཕལ་ཆེར་ཟུར་ཉན་ན་ཡོད་རེད་ཟེར་ན་འགྲིག་གི་ཡོད་ས་རེད་སྤྱི་བཏང་ཅིག་ཇི་སེབེན་ཟེར་ཡ་དེ་ནང་ལོགས་ལ་རྒྱ་ནག་རྒྱ་གར་ཐེ་མེད་པ་ཡིན་ནའི་ད་ཟུར་ཉན་གི་ཐོག་ལ་ཕེབས་པ་དེ་ཡ་ཅིག་དང་ཨ་ནི་ཡང་ཇི་སེབེན་གི།

ད་ཡིན་ནའི་ཅིག་ཟུར་ནས་ཕེབས་རེད་དེ་ཡིན་ནའི་ཇི་སེབེན་གི་ད་ཁོ་རང་ཚོ་གི་ཐ་མ་ཐ་མ་གལ་ཆེ་ཤོས་དེ་ཐ་མ་ཐ་མ་ཟུང་འབྲེལ་གི་ཐུན་མོང་གི་བསྒྲགས་གཏམ་ཅིག་སྤེལ་བ་ཡོད་ར་བ་དེ་གནད་འགག་ཅིག་ཆགས་དགོས་རེད་དེ་དེ་ལས་ད་ཅིག་ཚང་མ་གི་རྒྱ་ཤོག་དང་ཁོ་རང་ཚོ་གི་ད་ཅིག་སྙིང་པོ་འདྲ་པོ་ཅིག་སྡོམ་འདྲ་པོ་ཅིག་རྒྱག་ཡ་དེ་ཐ་མ་གི་ད་ད communique ཟེར་ཡ་དེ་དེ་ནང་ལོགས་ལ་ཚུད་དེ་ཡོད་རེད་བ་ལ།

འདི་ནི་རྒྱ་གར་གྱི་རྡོག་རྡོག་གནད་འགག་དེ་ག་རེ་རེད་ཞུས་པ་ཡིན་ན་རྒྱ་གར་འདི་ད་ལྟ་ཁྱེད་རང་གོང་དུ་གསུངས་པ་ནང་བཞིན་ཕྱོགས་གཅིག་ནས་རྒྱ་གར་འདི་རྒྱ་ནག་ན་རྒྱ་ནག་ལ་ཉེན་ཁ་ཡོད་དུས་ཡང་ཨ་རི་དང་གྲོགས་པོ་ལྟ་གོ་ར་བ། ད་ལྟ་འདི Quad བྱས་ད་ལྟ་འདི་ཨ་རི་བྱས་ཉི་ཧོང་བྱས་ཨོ་སི་ཀྲོ་ལི་ཡ་བྱས་ཁོང་ཚོ་རྒྱལ་ཁབ་བཞི་གི་ཁྲོད་ཨ་རི་མཉམ་གྲོགས་པོ་ལྟ་གོ་ར་བ། རེད་རེད། ཡང་ཕྱོགས་གཅིག་ནས་རྒྱ་གར་ད་ལྟ་ར་ཤི་ཡ་མཉམ་དུ་ཡང་དཔེ་དེ་དམག་གི་ཐོག་ནས་འབྲེལ་བ་མང་པོ་ཞིག་ཡོད་ར་བ།

ད་གནོན་ཤུགས་སྤྲད་པ་ཡིན་ན། ཨ་ནི་རྒྱ་གར་ལ་གཅིག་ཡང་ཁོ་ལ་ཁེ་བཟང་འདྲ་ཞིག་རག་གོ་ར་བ། རེད་རེད། དེ་མ་གཏོགས་ཡང་ཁོ་རྒྱ་གར་གྱོང་ར་དེ་ད་ནས་རྒྱ་གར་གི་རེ་བ་འདུག་དུས་དེ་བྱེད་དགོས་ཟེར་ཨ་རི་ནས་ད་ལྟ་དེ། འཛམ་བུ་གླིང་གི་ད་ཅི་གོང་དུ་ཞུས་པ་ནང་བཞིན་ད་ལྟ་དེ་འཕྲུལ་རིག་ཀྱི་ད། Technology། ད་དེ་དྲ་རྒྱ་ཡིན་ན་རེད་གནད་འགག་ཆེས་ཚང་མ་གི་ད་དེ་བསམ་བློ་དང་རིག་པ་དེ་ཚང་མ་ཨ་རི་ལ་ཡོད་ར་བ།

ཁོ་རང་ཚོ་གི་ཐབས་ཤེས་ཡོད་རྒུ་གི་ཐོག་ནས་ད་ལྟ་དམག་འཐབ་དེ་མཇུག་སྒྲིལ་ཡས་གི་འབད་བརྩོན་བྱེད་གི་ཡིན། གང་ཡིན་ཟེར་ན་ད་དམག་འཐབ་དེ་སུ་ཐོབ་སུ་ཤོར་གི་སྐད་ཆ་མ་རེད་དམག་འཐབ་དེ་འགྲོ་བ་མིའི་བདེ་སྡུག་གི་ད་ཅིག་ཆེད་དུ་རེད་གང་ཡིན་ཟེར་ན་ད་མི་གསོད་ཁྲག་བཞུར་དེ་མང་པོ་ཡོང་ཡིན་དེ་དེ་མཚམས་འཇོག་བྱེད་ཡ་དེ་གལ་ཆེན་པོ་ཞེ་པོ་འདུག་ཟེར་དུས་རྒྱ་ནག་གི་ལངས་ཕྱོགས་དེ་ཐབས་མཁས་པ་འདྲ་བོ་བྱས་ཨུ་རུ་སུ་ལ་ར་ཤི་ཡ་ལ་ཅིག་ཡང་གནོད་མ་འགྲོ་ཡ་ཅིག་བྱས་ཨ་ནི་དེ་དང་མཉམ་དུ་ལ་ཡང་ཅིག་ཡུག་རེན་ལའང་གནོད་མ་འགྲོ་ཡ་ཅིག་རྒྱ་ནག་དང།

སྟོབས་ཆེན་རྒྱལ་ཁབ་གཉིས་བར་ལ་ཡང་རྙོག་དྲ་དེ་གི། ཨ་ནི་དཀྱིལ་མ་ལ་ཡུག་རེན་ཚུད་རྒྱུ་འདི་ང་ཚོ་ཐད་ཀར་གྱི་འབྲེལ་བ་ཡོད་མ་རེད་རྒྱ་གར་འདི་ལ་བསྐོར་བ། རེད་རེད་རེད། དཔེར་ན་ཆ་བཞག་ན་ཡུ་རོབ་འགྲོ་བཞིན་པ་ཡིན་ན་ད་ལྟ་འདི་ནེ་ཏྲོ་ད་ལྟ་འདི་ཡུ་རོབ་ཀྱི་ད་ལྟ་ཁོང་ཚོ་ཚང་མ་འདི་ཨ་རི་དང་ཚང་མ་ཨ་ནི་ད་འདི་ཡུག་རེན་དང་ད་གང་ཆེ་རྡོག་རྡོག་ཡུ་རོབ་ཀྱི་ནེ་ཏྲོ་དང་ཡུག་རེན་བཅས་ཨ་ནི་ར་ཤི་ཡ་འདིའི་རྙོག་དྲ་གཅིག་རེད། ཡིན་ནའི་ར་ཤི་ཡ་གིས་བཙན་འཛུལ་བྱས་འདི་ད་ཁྲིམས་འགལ་རེད།

གང་བསམ་པ་དང་ཁོ་རང་གི་ཅིག་འཆར་གཞི་ག་རེ་ཡོད་པ་དེ་ཏག་ཏག་ཡང་འགྲོ་ཐུབ་ཡོད་མ་རེད། གང་ཡིན་ཟེར་ན། རྒྱལ་ཁབ་བདུན་པོ་འདི་ནང་ལོགས་ལ་གཅིག་དེ France ཡོད་རེད་བ། France གི་ད་སྲིད་འཛིན Macron དང་རྒྱ་ནག་བར་གྱི་འབྲེལ་བ་དེ་ཡག་པོ་འདྲ་བོ་ཅིག་ཡོད་པ་དང་དེ་འདྲ་ལ་བརྟེན་བྱས་ནས་ད་རེས་ཀྱི་ཅིག་ཨ་མི་རི་ཀ་གི་ངོས་ནས་ཀྱི་གང་ཁྲིད་ཁྲིད་དེ་འདྲ་ཆགས་ཐུབ་ཡོད་མ་རེད་ཁོ་རང་ཚོ་གི་མཐའ་མ་མཐའ་མ་ད་ཅིག་ཟུང་འབྲེལ་གྱི་བསྒྲགས་གཏམ་སྤེལ་ཡོད་དུས་ཚང་མ་མོས་མཐུན་བྱེད་དགོས་ཡོད་དུས་ཨ་མི་རི་ཀ་གི་གང་ཁྲིད་ཁྲིད་འགྲོ་ཐུབ་ཡོད་མ་རེད། ལྷག་པར་དུ France གི་ངོས་ནས་ཀྱི་དེ་ལ་ཤུགས་རྐྱེན་ཆེན་པོ་ཡོད་རེད་བྱུང་ཡོད་ཐེབས་ཡོད་རེད་ཟེར་ཡ་གི་དེ་གནས་ཚུལ་ཅིག་ཡོང་གི་འདུག་དེ France བྱེད་ཀྱི་ཧ་གོ་རེད་ཉེ་ལམ་རང་གི་སྲིད་འཛིན་རྒྱ་ནག་ལ་ཕེབས་ཡོད་དུས་རྒྱ་ནག་གི་སྲིད་འཛིན་དང་མཇལ་འཕྲད་གནང་ཡང་ཁོང་གིས་དཔེར་ན་ཅིག་ཐའེ་ཝན་གི་གནས་ཚུལ་དེ་ལ་ཡུ་རོབ་ཀྱི་དང་ཅིག France ཁོ་རང་ཚོ་གི་ཅིག་ཐེ་བྱུས་བྱེད་དགོས་ཡ་ཡོད་མ་རེད་ཟེར་ཡ་གི France གི་ལངས་ཕྱོགས་དེ

ཡུ་ཀེ་རེན་དང་ར་ཤི་ཡ་ལ་དམག་ཅིག་བརྒྱབ་དུས་ཨ་ནི་པད་ཏིས་ར་ཤི་ཡ་སྣུམ་ཚང་མ་བཟའ་འདྲ་སྔོན་མ་རེད་ན་ཧྥ་རན་སི་ཀིས་ར་ཤི་ཡ་ནས་སྣུམ་མང་པོ་ཉོ་གི་ཡོད་རེད་བ་གོང་ཁེ་པོ་ག་ལ། ཨ་ནི་སྣུམ་མང་པོ་དེ་གིས་ཚང་མ་ཉོ་ཡ་མེད་པ་ཆགས་དུས་ཧྥ་རན་སི་ལ་དཔལ་འབྱོར་དཀའ་ངལ་ཞིག་འཕྲད་འདུག་བ། ད་དཔལ་འབྱོར་དཀའ་ངལ་འཕྲད་ན་ཡང་ཧྥ་རན་སི་ཀིས་ད་ཡོད་ན་མེད་ན་དེང་སང་དཔལ་འབྱོར་གི་སྟོབས་ཤུགས་ཆེན་པོ་དེ་རྒྱ་ནག་ཆགས་དུས་རྒྱ་ནག་མཉམ་དུ་བསྟུན་མཁན་མ་རྒྱ་ཅིག་ཆགས་བསྡད་འདུག་བ།

ད་ཁོ་རང་ཚོ་ལ་འབོད་སྐུལ་གནང་བ་འདྲ་བོ་ཅི། ད་ཁོ་རང་ཚོ་གི Non Proliferation རེད་ལ Non Nuclear Proliferation ཟེར་ན་ད་ག་འདྲ་རྡུལ་ཕྲན་མཚོན་ཆ་དེ་འཕེལ་རྒྱས་མི་འགྲོ་ཡག་དང། བཏང་མ་ཐུབ་ཡག་དང་དེ་མང་རུ་མི་འགྲོ་ཡག་གི་དེ་འདྲིའི་ཐོག་ལ་ཁོ་རང་ཚོ་ཤུགས་སྣོན་རྒྱག་གི་ཡིན་ཟེར་གི་དེ་སྐད་ཆ་བྱུང་ཡོད་རེད་བ། དེའི་ཐོག་ལ་ཡང་ཅིག་དམིགས་བསལ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ངོས་ནས་ཀྱིའོ། དེ་དཔེ་དེ་དེ་ལ་དགའ་བསུ་དང་ཡང་ཅིག་བསྔགས་བརྗོད་ཀྱི་གསུང་འཕྲིན་དེ་འདྲི་འདྲ་བོ་ཅིག་བསྩལ་གནང་ཡོད་རེད། འདི་བཤད་དུས། ཁོ་རང་ཚོ་གི་ད་ལྟ་གཅིག་རྡུལ་ཕྲན་མཚོན་ཆ་འདི། ཉུང་གཏོང་ཡ་ཟེར་ན་རེད་མང་རུ་མ་འགྲོ་ཡ་དེ་གླེང་ཡ་འདི་ཡང་ཅིག་རྒྱུ་མཚན་གལ་ཆེན་པོ་འདྲ་བོ་ཅིག་གཟིགས་ཀྱི་འདུག་ཡ་དཔེར་ན་ར་ཤི་ཡ་གིས་ཡུ་ཁི་རིན་ལ་ཅིག་ཡང་སྐབས་འགའ་ལ་ཁོ་རང་ཚོ་གི་རྡུལ་ཕྲན་མཚོན་ཆ་བེད་སྤྱོད་གཏོང་གི་ཡིན་མདོག་མདོག་གི་དེ་འདྲིའི་སྐད་ཆ་འདྲ་བོ་ཅིག་ཏོག་ཙམ་ཏོག་ཙམ་བཤད་ཡ་འདྲ་བོ་ཅིག་དང་ཅིག། ཧ་ལམ་མ་གསུངས་ནའི་ཅིག་གོ་བརྡ་སྤྲད་པ་འདྲ་བོ་དེ་འདྲིའི་ཡོང་བསྡད་ཀྱི་ཡོད་རེད་བ་དེ་འདྲིའི་གི་གནས་སྟངས་ཅིག་ནང་ལོགས་ལ།

དམག་ནམ་ཡང། བྱེད་རྒྱུ་མེད་པའི་གི་ཐུན་མོང་གི་དམ་བཅའ་བཞག་པ་ལ་ངོས་ཀྱིས་བསྔགས་བརྗོད་ཞུ་རྒྱུ་བྱུང། ད་ལྟའི་ཆར་འཛམ་བུ་གླིང་ས་གནས་གང་ས་ལ་གསར་བརྗེའི་གཡོ་འགུལ་ལངས་ཤིང་ངེས་གཏན་མེད་པའི་གི་དུས་སྐབས་འདི་ལ་ང་ཚོས་གྲོས་མོལ་དང་ཐབས་ཇུས་ལྡན་པའི་གི་ཐོག་དཀའ་རྙོག་ཞི་འགྲིག་ཡོང་བ་ལ་ལྷག་བསམ་རྣམ་དག་གི་འབད་བརྩོན་ཧུར་བསྐྱེད་གནང་དགོས། དེ་ལྟ་བས་ན་སྟོབས་ཆེན་རྒྱལ་ཁབ་བདུན་གྱི་དམ་བཅའ་འདི་ལྟ་བུས་ནུས་པ་ལྡན་པའི་གི་བརྡ་ལན་སྤྲད་ཡོད་པ་མ་ཟད་འགྲོ་བ་མིའི་འཚོ་གནས་ལ

ཨོ་སྔོན་མ། འདི་ཨུ་རུ་སུ་བཅས་ཨུ་རུ་སུ་གིས་ཡུཀ་རེན་ལ་ཕར་སྤྲད་ད་ཕྱིས་སུ་ཨ་ནི་ད་ལྟ་ར་ཤི་ཡ་གིས་ཕར་ལེན་སོང་བ་དེ་ཨོ་རེད་རེད་རེད། དེ་དབང་དབང་བསྒྱུར་བྱས་བྱས་ཏེ། ད་ཀི་ར་མི་ཡ་ད་ཡུཀ་རེན་གིས་ག་རེ་བྱེད་དགོས་ཟེར་ན་དམག་རྒྱག་རྒྱུ་ཡིན་ཟེར་ང་རང་ཚོའི་ས་ཆ་ཚང་མ་ཚུར་ལེན་གྱི་ཡིན་ཟེར་བ་ད། ཨིན། ར་ཤི་ཡ་གིས་ག་རེ་བྱས་རེད་ཀི་ར་མི་ཡ་དེ་ཨ་ནི་ཕར་ར་ཤི་ཡ་མངའ་འོག་ཏུ་བཅུག་ཕར་ཁྲིམས་སྒྲིག་གཞི་ཁོ་རང་ཚོ་གི་ག་རེ་དེ་གྲོས་ཚོགས་ནང་ལ་ཡ་ཁྲིམས་དེ་སྒྲིག་གཞི་འགྱུར་བ་བཏང་རྗེས་ཀི་ར་མི་ཡ་ར་ཤི་ཡ་ཆ་ཤས་བཟོས་བཞག་བ། ཨིན།

ཛེ་ལན་སི་ཀི་ཡིས་འདིའི་དམག་མི་གིས་འདི་ཚུར་ལེན་པ་ཡིན་ན། ད་ཡུ་ར་ཤི་ཡ་གིས་བརྒྱ་ཆ་བརྒྱ་ཐམ་པ་ད་ར་ཤི་ཡ་ལ་དམག་མི་ཞེ་དྲག་མེད་དེ་ཁོ་རྡུལ་ཕྲན་མཚོན་ཆ་དེ་གཡུག་ཆགས་པ་ཡིན་ན། ཨ་ནི་ད་སྔོན་ནས་ཁོར་དམག་མི་མང་པོ་ཤི་ཡོད་རེད་བ་བྱས་ཙང་དམག་མི་གསར་བ་འགོ་ནས་ཡ་གསོ་སྐྱོང་བྱས་ཏེ་དུས་ཚོད་འགོར་གི་རེད་མི་ཡོད་མ་རེད་དེ་རྡུལ་ཕྲན་མཚོན་ཆ་གཡུག་ཡ་འདི་འདྲའི་ཀྱི་ཉེན་ཁ་ཆེ་གི་འདུག་བ། སོ་སོ་དེ་ཐོབ་ཡ་ཆེད།

དགེ་བའི་གི་ཐོག་ལ་གནས་སྟངས་དེ་འདྲ་ཅིག་ཆགས་འདུག་ཤིང་ཡུ་ཀེ་རེན་གི་ཕར་ས་ཁུལ་ས་ཆ་དེ་འདྲི་ཡང་ལེན་ཐུབ་པ་མ་ཟད་ཡུ་ཀེ་རེན་གིས་ད་ཨ་མི་རི་ཀ་རེད་འཛམ་གླིང་ག་ས་ག་ནས་ཡང་ཅིག་རོགས་པ་ཤུགས་ཆེན་པོ་ཅིག་འཚོལ་ཐུབ་བ་དང་དཔེར་ན་དབྱིན་ཇི་ཡིན་པ་ཡིན་ནའི་རེད་ཁོ་རང་ཚོ་གི་ཡང་ཨ་རི་ལ་ད་ལྟ་འདི་ཡུ་ཀེ་རེན་ལ་དམག་གི

དེ། གོ་ལག་ཆ་ཡག་པོ་མེད་པ་དང། དེ་འདྲའི་གི་མི། ད་ཅིག་རྒྱ་ནག་མི་མང། མི། ཤུགས་མང་བ་དང། ཨ་ནི་ཁོ་རང་ང་ཚོའི་བོད་པ་ཚོ་མི་ཉུང་བ་དེ་འདྲའི་གི་དཀའ་ངལ་ལ་བརྟེན་བྱས་ནས་གནས་སྟངས་དེ། ཆགས་རེད་བ་ལ་མཐར་བཙན་བྱོལ་ནང་ཡོང་དགོས་ཡ་དེ། ཅིག་གཟིགས་པ་ཡིན་ན་ཅིག་བསྡུར་ཡ་དེ་གི་ཐོག་ལ། ཅིག་དེ་རྒྱུན་ད་ཁུངས་དང་ལུང་ཡོད་པ་འདྲ་བོ་ཅིག་རེད་པས་དེ་འདྲའི་ད་ཅིག་མི་དེ་གི་སྙིང་སྟོབས་རེད་ཕར་འཐབ་རྩོད་བཏང་ཡ་རེད་ཕར་འཛིང་ཡ་རེད་དེ་ཚོ་གི་ཐོག་ལ། རེད་ད་འདི་འདྲ་འདྲ་ཆ་འདྲ་མང་པོ་ཡོད་རེད་བ་རྡོ་རྗེ་ལགས་དཔེར་ན་ཆ་བཞག་ན་ང་ཚོ་ད་ལྟ་འདི་འདི་ཆུ་བཞི་སྒང་དྲུག་དང་བསྟན་སྲུང་དང་བླངས་དམག་ཡིན་ནའི་རེད་ད་ལྟ་འདི་མི་མང་གི་ད་མི་སེར་དཀྱུས་མ་གི་ད་ལྟ་འདི་གསུམ་བཅུའི་སྒེར་ལངས་ངོ་རྒོལ་རྒྱབ་ཡས་འདི་ད་འདི་ཁོ་རྒྱལ་ཁབ་ཅིག་གི་དངོས་གནས་ཁོ་རང་འདི་ཆ་ཚང་འདི་ལ་འདི་ཕར་ཕྱོགས་ངོ་རྒྱལ་ཁབ་སྟོབས་ཤུགས་ཆེན་པོ་ཞིག་རེད་བ་རྒྱ་ནག་རེད།

འདི་ང་ཚོ་དངོས་གནས་ཁོ་རང་ང་ཚོ་བོད་པའི་གི་ལོ་རྒྱུས་འདི་ཚོ་འདི་ལོ་གཞོན་པ་ད་ཡིན་ནའི་རེད་ང་ཚོ་འདི་མཁྱེན་ཡས་འདི་དཔེ་གལ་ཆེན་པོ་རེད་བསམ་གི་འདུག་ད་གཅིག་གཉིས་ནས་གཅིག་པ་ཅིག་ག་རེ་ཆགས་པ་རེད་ལབ་ན། རྒྱལ་ཁབ་སྟོབས་ཤུགས་ཆེན་པོ་གཉིས་བར་ལ་ཡ་འཐབ་རྩོད་བར་ལ་བོད་པ་འདི་དཀྱིལ་མ་ད་ད་ནི་ང་ཚོ་གཉིས་མ་ཡས་འདི་ཁ་ས་འདི་དུས་རབས་བཅུ་དགུ་པ་ལ་ཀ་རྩེད་འགྲན་ཆེན་མོ་ཡིན་ནས་ཟེར་གྱི་རེད་བ། འདི་སྟོབས་ཆེན་རྒྱལ་ཁབ་གཉིས་འདི་ཕར་ཚུར་ཁོ་རང་ཚོ་འགྲན་རྩོད་བར་ལ་དཀྱིལ་མ་ས་མཚམས་རྒྱལ་ཁབ་གཉིས་བར་ལ་ཚུད་རྒྱུ་བ་ང་ཚོ་བོད་པ་ཡས་འདི་ཁར་འགྱོད་འགྲོ་བ་རེད་བ། རེད་རེད་རེད། ཡུཀ་རེན་འདི་ད་རང་འདྲ། ད་ད་ནི་ཅི་ཞེ་ན་ང་ཚོ་དེ་ཡང་དེ་ཡུཀ་རེན་ལ་དེ་ཡོད་རེད་ད་ལྟ་དེ་ཡུཀ་རེན་དེ་ཡང་ནུབ་དང་ཤར་གཉིས་བར་ལ་ཡང་ཁོང་ཚོ་ནང་འཁྲུག་རོགས་ཅིག་དེ་བྱུང་འདུག་བ། ནུབ་དེ་ཚང་མ་རྦད་དེ་ཡུཀ་རེན་གྱི་ནུབ་ཚང་མ་རྦད་དེ་ཡུ་རོབ་མཉམ་དུ་འཆམ་པོ་བྱེད་མཁན། ཤར་དེ་ཡང་དེ་དེ་ན་ར་ཤ་ཡ་མི་ཡིན་དེ་ར་ཤ་མཉམ་འཆམ་པོ་དེ་གཉིས་བར་ལ་རྩོད་པ་རོགས་ཞིག་རེད་འགྲོ། ཨ་ནི། ང་ཚོ་རེད་བ་རེད་བ་ཨ་ནི་ཡང་རིག་གཞུང་གཅིག་རེད་བ། རེད་བ་ལ། རྒྱ་དང་བོད་ཁོ་རང་ཐ་དད་རེད་བ།

ལྷན་ཚོགས་དེའི་ཐོག་ལ་ཡང་ཅིག་ཁྱེད་ཀྱིས་ད་གིན་གོང་ལ་ཕྱོགས་ཙམ་ཅིག་གསུངས་སོང། ད་ལྟ་སྤྱི་བཏང་རྒྱལ་ཁབ་བདུན། དེ་མ་ཚད་ཡང་ཅིག་ཁོངས་མི་ཚོ་ཁོངས་སུ་མེད་པའི་གི་ཡང་ཅིག་རྒྱལ་ཁབ་ད་ལོ་མང་པོ་ཅིག་མཉམ་ཞུགས་བྱས་དེ་འདུག་ད། ད་ལྟ་ཉུང་མཐའ་ལ་དཔེར་ན་རྒྱལ་ཁབ་བཅུ་དྲུག་ཙམ་ཅིག་ཁོ་རང་ཚོ་གི་གདན་ཞུ་བྱས་འདུག་ཡང་འདི་ནང་ལོགས་ལ་ཅིག་ཡར་རྒྱས་འགྲོ་བཞིན་པའི་གི་རྒྱལ་ཁབ་དེ་འདྲའི་ཡང་མང་པོ་ཅིག་གདན་ཞུ་ཞུས་གནང་འདུག་ལ་དཔེར་ན་ད་ད་ལྟ་ཅིག

ཨ་ནི Cook Island ཟེར་ཡ་དེ་ཚོ་ཚང་མ་དང་ཡང་ཅིག African Union དང Pacific Island Forum ཟེར་ཡ་དེ་འདྲའི་གི་སྐུ་ཚབ་དེ་འདྲའི་ཡང་གདན་ཞུ་ཞུས་གནང་ཤག་ད་དྲི་བ་དེ་ཅིག་སྟོབས་ཆེན་རྒྱལ་ཁབ་བདུན་གི་ལྷན་ཚོགས་འདི་གི་ཅིག་ཡར་རྒྱས་འགྲོ་བཞིན་པའི་གི་རྒྱལ་ཁབ་དེ་ཚོ་མཉམ་དུ་ལ་ཡང་ཅིག་འབྲེལ་བ་དེ་ཤུགས་ཆེར་བཏང་ཡ་དང་ཅིག་རྒྱ་བསྐྱེད་བཏང་ཡ་གི་དེ་ཡང་ཅིག་ཁོ་རང་ཚོ་གི་དགོས་པ་རྒྱུ་མཚན་དང་ག་རེ་འདྲ་བོ་ཅིག་ཐུག་གི་ཡོད་བསམ་གི་འདུག་ཅིག་གསུངས་གནང།

གཅིག། ཁོ་ཁོ། ང་ཚོ་གཅིག་གིས་མི་གཉིས་བར་འཁྲུག་པ་རྒྱག་ན་དཀྱིལ་ལ་ད་གང་ཅི་ང་ཚོ་སྐྱིད་རིང་མིན་ད་ད་ང་ཚོ་རྒྱལ་ཁབ་གནད་འགག་དང་ད་ཁྱེད་རང་གོང་དུ་ཞུས་པ་དེ་གས་དེ་རེད་ད་ད་རྒྱ་གར་དང་བེར་ཛིལ་དེ་གས་དེ། ཨིན། ད་དེ་གས་དེ། རྒྱ་ནག་ངོས་ཕྱོགས་ལ་ཕར་འགྲོ་དགོས་རེད་ཡང་མིན་ན་ག་ས་དེ་ནུབ་ཕྱོགས་ཀྱིས་ཚུར་འཐེན་ཕར་ཚུར་འཐེན་ཐབས་ཤེས་གཏང་གི་རེད་བ། རེད། ག་ས་རྒྱལ་ཁབ་དེ་ཚོ་སྟོབས་ཤུགས་དཔེར་ན་བྱས་ན་བེར་ཛིལ་འདྲ་བོ་བྱས་ན་ལྷོ་ཨ་མེ་རི་ཀ་ནང་ནས་རྒྱལ་ཁབ་སྟོབས་ཤུགས་མི་འབོར་ཆེ་ཤོས་སྟོབས་ཤུགས་ཆེ་ཤོས་རེད་བ། རེད།

ར་ཤི་ཡ་ལ་ད་ལྟ་ར་ཤི། ནུབ་ཕྱོགས་ཀྱི་ནེ་ཊོ་གི་ཁོ་ཚོའི་དམིགས་ཡུལ་ག་རེ་རེད་ཟེར་ན་ལབ་པ་ཡིན་ན་དེ་ཚོང་མང་པོ་ཅིག་ཉེས་ཆད་བཏང་བྱས་ར་ཤི་ཡ་དེ་རྦད་དེ་ད་ལྟ་དེ་དཔལ་འབྱོར་ཚང་མ་སྦོ་ལུག་བྱས་ཨ་ནི་ད་ལྟ་ཡུག་རེན་དམག་ཕམ་པ་བྱས་ཁོང་ཚོའི་འཆར་གཞི་དེ་རེད་བ། ད་ཡིན་ནའི་དེ་བྱུང་ཐུབ་ཡོད་མ་རེད་ག་རེ་ཟེར་ན་རྒྱ་ནག་དང་དེ་རྒྱ་གར་གིས་ཚོང་རྒྱག་དུས་དེ་ཡིན་དུས་གལ་སྲིད་རྒྱ་གར་དེ་ནུབ་ཕྱོགས་ཀྱི་མཉམ་དུ་དཔུང་བསྒྲིགས་སོང་ན་ར་ཤི་ཡ་ལ་ད་ལྟ་དེ་སྦོ་ལུག་ཡས་ཀྱི་ཉེན་ཁ་ཡོད་རེད་བ།

འདི་སྔོན་མ་ད་ལྟ་འདི France གི་ད་ལྟ་འདི་མངའ་འོག་ཏུ་ཡོད་པའི་ལུང་པ་གཅིག་བྱས་ཨ་ནི France གི་འདི་ལ་ཡ་ཤུགས་རྐྱེན་ཆེན་པོ་བྱས་ད་འདི་ཨ་ནི་ད་ལྟ་འདི་ཨ་མི་རི་ཀ་གིས་ད་ཞི་བདེ་རྒྱ་མཚོ་ནང་རྒྱ་ནག་ལ་ཡ་ཁ་གཏད་ཆེད་དུ་ད་ལྟ་འདི་དམག་གི་རྟེན་གཞི་མང་པོ་གཅིག་ད་འདི་ལ་སྒྲིག་ཡས་ཀྱི་འཆར་གཞི་འདྲ་བོ་གདིང་གི་ཡོད་ས་རེད་ལ། ད་ད་ལྟ་གཅིག་འདི་ད་ལོའི་གི་གཅིག་ཁོ་རང་ཚོ་གི་གནད་དོན་ཤེས་པ་བདུན་ཚོགས་ཟེར་ན G Seven གི་ཡར་རྒྱས་འགྲོ་བཞིན་པའི་རྒྱལ་ཁབ་བདུན་ཚོགས་ལ་འབྲེལ་བ་དང་གཅིག་ཁོ་རང་ཚོ་འདི་ཚོ་ལ་གདན་ཞུ་བྱས་བཅུག་ཡ་གཙོ་བོ་འདི་ད་ལྟ་གཅིག Russia ལ་ཐོག་ལ་གཅིག་ཐུན་མོང་གི་ཐོག་ནས་གཅིག་སྒྲིག་གི་ཐོག་ནས་གཅིག་ལངས་ཕྱོགས་གཅིག་ཡོང་ཡ་གི་འབད་བརྩོན་བྱེད་ཀི་ཡོད་རེད་ད་ཡིན་ན་ཡང་གཅིག་རྒྱལ་སྤྱིའི་གི་སྤྱི་ཚོགས་མང་ཆེ་བ་གཅིག་གིས་ཨ་ནི་ད་ལྟ་གཅིག Russia གི་དམག་འཐབ་དེ་ལ་ཡང་གཅིག་ལངས་ཕྱོགས་ཟིན་གྱི་ཡོད་མ་རེད། ཕར་རྒྱབ་སྐྱོར་མ་བྱེད་ཚུར་མ་བྱེད་ཟེར་ནས་ལངས་ཕྱོགས་མང་པོ་ཅིག་ཡང་ལངས་ཕྱོགས་དེ་འདྲས་ཟིན་གྱི་ཡོད་མ་རེད་ཟེར་ཡག་གི་དེ་གི་ཡང་གནས་ཚུལ་འདྲ་བོ་ཅིག་འདུག་བ་ལ། དེ་བཤད་དུས་ད་ད་ད་གཅིག་འདི་གོ་དགོས་ཡོད་རེད་བ་ད་རཱ་ཤི་ཡ་ལ་གཅིག་ཡང་མཉམ་འབྲེལ་རྒྱལ་ཚོགས་ཀྱི་ཁོ་རང་ཚོ་གི་གྲོས་འཆར་འདྲ་བོ་བཞག་པ་ཡིན་ན་ཡང་རཱ་ཤི་ཡ་ལ་སྐྱོན་བརྗོད་དང་ཁ་རྡུང་བཏང་ཡ་དང་དེ་ཚོ་བྱས་པ་ཡིན་ན་ཡང་གཅིག་མཉམ་འབྲེལ་རྒྱལ་ཚོགས་ནང་ན་འཐུས་མི་དེ་ཚོ་གི

ཨ་རི་གིས་ག་རེ་ཟེར་གྱི་ཡོད་རེད་ཟེར་ན་ད་འདི་སྤྱི་བཏང་གི་ཁོ་སྐྱོན་བརྗོད་གཅིག་པོ་བྱས་པ་ཙམ་གྱི་ཐོག་ཁ་ཁ་ཚིག་ཙམ་ལ་རེད་བ། རེད། ཡིན་ནའི་ཨ་རི་གིས་ག་རེ་ཟེར་གྱི་ཡོད་རེད་ལབ་ན་ད་འདི་འདི་ད་འདི་ཡུ་རོབ་རྒྱལ་ཁབ་ཚང་མས་གི་ཚོང་གི་འབྲེལ་བ་བཅད་བྱས་ཡོད་རེད་བ། འདིའི་ནང་མཉམ་ཞུགས་བྱེད་དགོས་ཟེར་ནས་འདི་བཤད་ཀྱི་ཡོད་རེད་བ། ཁོ་ཚོས་གི་ད་ག་རེ་ཟེར་ན་འདི་བྱས་པ་ཡིན་ན་རྒྱ་ནག་ལ་ར་ཤི་ཡ་ལ་ཁ་ཡོད་ལག་ཡོད་གི་ད་དཔལ་འབྱོར་ལ་གྱོང་རག་དུས་ཨ་ནི་ཁོ་དམག་ཕམ་ཡས་གི་ད་འདི་དངོས་གནས་ཁོ་རང་ཡུཀ་རེན་དམག་ཕམ་ཡས་གི་ད་འདི་ནུས་པ་འདི་ཐོན་གི་རེད་བ།

དེ་དེ་ཡིན་དུས་ང་རང་ཚོ་ལ་འདི་འདྲ་བྱེད་འདོད་ནུས་པ་སྐོར་མི་འདུག་ལྷག་པར་དུ་ང་ཚོ་ནི་དཔེར་ན་ཆ་བཞག་ན། དེ་ད་ལྟ་དེ་ཨ་ཧྥེ་རི་ཀ་ལུང་པ་གི་ད་ལྟ་དེ་གྲོ་མང་ཆེ་ཚང་མ་ད་ལྟ་ར་ཤི་ཡ་དང་ཡུ་ཀེ་རེན་ནས་ཉོས་ཡོད་དོ། རེད་རེད་རེད། ད་ཁོང་ཚོ་ཨ་ནི་ཡུ་ཀེ་རེན་དང་ར་ཤི་ཡ་ལ་ཁ་ཚིག་དམག་བརྒྱབ་དུས་གྲོ་དེ་ཨ་ནི་གྲུ་གཟིངས་ནས་གཏོང་ཡས་བཀག་ལམ་ཁ་བཀག་བྱས་ཏེ་ཁོང་ཚོ་དཔེ་ད་དཔེ་ཟ་ཡས་ལ་དཀའ་ངལ་འཕྲད་འདུག་ན་ཁོང་ཚོ་ཇེ་ད་མཉམ་འབྲེལ་རྒྱལ་ཚོགས་ཀྱི་ད་ཁོང་ཚོ་སྐད་ཆ་བཤད་ཚང་མ་དེ་གྲོ་དེ་གཏོང་ཡས་གི་ཁོང་ཚོ་ར་ཤི་ཡ་དང་ཡུ་ཀེ་རེན་བར་ལ་ཆིངས་ཡིག་དང་བཞག་སོང།

ལས་ལས་སོ། འདི་ལ་འདི་འདི་ལ་འདི་ད་ད་འདོག་འདོག་འདི་པ་ར་མེ་ཏྲི་མེད་པ་འདི་ཤུགས་ཆེན་པོ་རེད་དོ། ད་ད་ད་འདི་ཏིང་འཛིན་ནས་ལ་འདི་ཅིག་གླེང་ཡས་འདི་ཉེན་ཁ་ཆེན་པོ་ཆགས་གི་འདུག་ད་ཕྱོགས་གཅིག་ནས་ད་ད་ལྷན་ཚོགས་རྒྱལ་ཁབ་བདུན་གི་ལྷན་ཚོགས་དེའི་ཐོག་ལ་ད་རྒྱ་ནག་ལ་གཅིག་ཤུགས་ཆེན་པོ་ཅིག་གི་གླེང་བཞག་ཡོད་རེད་དེ་ནང་ལོགས་ལ་ད་གཙོས་ཨ་རི་གཙོ་བོ་ཅིག་ཡོད་དེ་རེད། འདི་གླེང་ཚར་བའི་གི་རྗེས་ལ་རེད་པ་གླེང་ཚར་བའི་རྗེས་ལ་དང་མ་ཤེས་ཁོ་རང་ཚོ་གི་སྐབས་སུ་དངོས་སུ་ག་དུས་གླེང་ཡོད་མེད་དེ་དེ་ནི་མ་དེ་ནི་མ་ཆུགས་ཅེས་བཤད་ཆོག་བ་ཅི་བྱེད་ག་རེ་བཟོ་གི་རེད་ཅེས་ཁོ་རང་ཚོ་གི། ང་ཚོས་ད་བོད་དོན་ཐོག་ལ་ཡང་ཐད་ཀར་དེ་འབྲེལ་བ་གནང་ཡས་ཡོད་པ་དེ་གི་ཚིག་དེ་དེ་ཇི་མ་ཇི་བཞིན་འདྲ་པོ་ཅིག་ད་ངས་མ་བརྗོད་ཡས་ཀྱི་ཐབས་ཤེས་ཅིག་བརྗོད་ཡོད་དེ་ནང་ལོགས་ལ། ད་རྒྱ་ནག་གི་དཔལ་འབྱོར་དང་དྲག་པོའི་སྟོབས་ཤུགས་རྒྱ་སྐྱེད་སྲིད་ཇུས་ལ་ཨ་ནི་སྐྱོན་བརྗོད་གནང་བ་མ་ཟད་བོད་དང་ཤིན་ཅང་ཧོང་ཀོང་སོགས་ཀྱི་མིང་དངོས་སུ་བཏོན་ནས་ད་རྒྱ་ནག་གཞུང་གིས་ས་ཁུལ་དེ་དག་ནང་ལ་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བཞིན་པའི་གནད་དོན་གླེང་སློང་དང་ཨ་ནི་དེའི་ཐད་བློ་འཚབ་ཡོད་པ་བཏུས་འདུག་བཏོན་ཡོད་རེད་ད་འདི་བཞིན་ཡང་དེ་ཁོ་རང་ཚོ་གི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་མུ་མཐུད་གླེང་སློང་བྱེད་ཀྱི་ཡིན་ཟེར་ལབ་འདུག་མ་གཏོགས་མཐའ་གཅིག་ནས་ཡང་ཅིག་དྲག་ཚིག་འདྲ་པོ་གསལ་བསྒྲགས་མི་འདུག་ད་ཁོ་རང་ཚོ་གི་གླེང་གི་ཡིན་ཟེར་ཡ་འདྲ་པོ་ཅིག་གཙོ་བོ་དེ་རེད་འདུག་དེ་བཅས་དེ་གི

འབྲེལ་བ་དཔེ་ཁོ་ཡག་པོ་མེད་ལྷག་པར་དུ་ད་འདི་ཁ་པར་བཏང་ནས་ཁ་པར་རྒྱག་རེས་མ་བྱེད་ད་འདི་འདི་ཨ་ནི་འདི་གཅིག་ག་རེ་ལབ་ན་རྒྱ་ནག་གི་དང་དཔེར་ན་ཆ་ཨ་རི་གི་བར་ལ་འདི་ནང་ཁུལ་གི་ཁོ་རང་གི་རྒྱལ་ཁབ་གི་ཆབ་སྲིད་དང་ཡང་འབྲེལ་བ་ཡོད་རེད་པ། དཔེར་ན་ཆ་བཞག་ན་ཞི་ཅིན་ཕིང་འདྲ་པོ་ཅིག་ལ་ཆ་བཞག་ན་ཁོ་ཁོ་རང་ཚོ་གི་གུང་ཁྲན་ཏང་གི་ཆབ་སྲིད་གི་ད་གཅིག་གི་ནང་ལོགས་གི་ཆབ་སྲིད་དེ་གནས་མལ་ཆེ་རུ་སོ་སོ་དཔེ་རྒྱལ་ཞེན་ཞིག་ཡོད་མདོག་སྟོན་ཡས་ཀྱི་ཅིག་གི་མི་མང་ལི་ཡ་ཐབས་བྱེད་ཡོད་རེད་པ། རེད། ཁེ་ཕན་ལས་ཨ་རིའི་ནང་ཡང་ད་ག་རང་རེད་ཁོ། སྲིད་འཛིན་གྱི་འོས་བསྡུ་ནང་ལི་ཡ་ག་དུས་ནས་མི་མང་ཚང་མ་རྒྱ་ནག་རླུང་ལངས་ཡོད་དུས་ཨ་ནི་ཕར་རྒྱ་ནག་ལ་སྡུག་ཅག་ཞིག་ལབ་པ་ཡིན་ན། ད་ཁོ་སྲིད་འཛིན་བཟོ་ད་དེའི་གནད་འགག་ཅིག་བྱས། ཅིག་ད་དཀོན་ལས་ཁོ་རང་ད་ད་འཛམ་བུ་གླིང་གཉིས་མ་ཨ་རི་སྟོབས་ཤུགས་ཆེ་ཤོས་རེད་ད་རྒྱ་ནག་དེ་ལས་སྟོབས་ཤུགས་ཆེ་ཆགས་དུས་རང་བཞིན་གྱི་ད་ཁོ།

ད་ལྟ་དེ་རྒྱ་ནག་གི་ལྷོ་ལྷོ་རྒྱ་མཚོ་ནང་དེ་ད་ལྟ་དེ་གླིང་ཕྲན་ཆེ་ཆུང་དེ་འདྲའི་བར་ལ་རྒྱ་ནག་གི་བཙན་འཛུལ་བྱས་བྱས་དེའི་བར་དེ་ཡ་ད་ག་ནང་བཞིན་ཐའེ་ཝན་ག་ལ། དེ་འདྲའི་བར་དེ་ཡ་ཚད་ཁ་མ་དམག་ཤོར་བ་ནས་སྡུག་མདོག་ཀྱང་དམག་ཤོར་ཡས་ཀྱི་ཉེན་ཁ་དཔེ་འདུག། ཨུ་ཨུ། དེ་ག་ས་ད་དེ་གྲུ་གཟིངས་ཕར་ཚུར་འགྲོ་རེས་བྱེད་དེ་ས་མཚམས་བརྟན་པོ་མེད་དུས་གྲུ་གཟིངས་ཕར་ཚུར་གདོང་ཁ་རྒྱག་པ་གོ་ནོར་ཐེབས་ནས་དེ་འདྲའི་ཉེན་ཁ་ཞིག།

རོ་ལ། ད་རྒྱ་ནག་འགྲོ་ཡས་ཐག་བཅད་ས་དེ་ཡང་འདི་བར་ལ་ག་རེ་རྒྱ་ནག་གི་སོ་པའི་གི་ལྒང་བུ་འདི་རྙོག་དྲ་ཆགས་ནས་ཡང་འདི་རྒྱལ་ཞེན་གྱི་བར་དུ་འདི་བླིང་གིན་ཅི་ད་པེ་ཅིང་འགྲོ་ཡས་གི་འདི་ནུས་པ་བོར་དོན་ཡོད་མ་རེད་བ། རེད། ད་ཉེན་ཁ་མང་པོ་ཆེ་ཆབ་སྲིད་རྒྱ་ནག་ག་ལ་མཁས་པ་ཆེན་པོ་ནེག་མང་པོ་ཅིག་གི་ད་བོད་གཞུང་ངམ་དྲ་ཅིག་ད་འདི་བོད་འདི་སྐད་ཆ་མ་བཤད་པ་ཡིན་ན་ད་འདི hotline མན་ཁ་པར་འདི་དམིགས་བསལ་འདི་བཙུགས་དགོས་རེད་རྒྱལ་ཁབ་གཉིས་བར་ལ། ཛ་དྲག་གི་འབྲེལ་བ་བཤད་ས་རྙོག་དྲ་བྱུང་བྱུང། ཚུལ་ན་འོ་ངོ་བོ་འདི་རྒྱལ་ཁབ་ཁ་པར་དེ་མིན་འདུག་བ།

ཚོགས་འདུ་ཚོགས་ནས་ཚོགས་འདུ་ནང་ལ་བསྒྲགས་གཏམ་ནང་ལ་ཕྱོགས་གཉིས་ཆ་གི་བསྒྲགས་གཏམ་ནང་ལ་སྐད་ཆ་གཅིག་ལྟ་བུ་ཞིག་བཤད་ཤག་ང་ཚོའི་བར་ཚོགས་འདུ་འདིའི་སྐད་ཆ་འདི་ལྷུག་པོ་ཡག་པོ་བྱུང་སོང་ཟེར་ལབ་ནི་ད་འདི་ལ་དུས་ད་འདི་ཁྱེད་རང་གོང་དུ་ཞུས་པ་ནང་བཞིན་འབྲེལ་བ་གཅིག་ད་མ་དུས་རང་དུས་གཅིག་ཆགས་ཀྱི་ཡོད་རེད་བ། རེད་རེད། ད་ད་ལྟ་འདི་ཁོ་དགོད་བྲོ་གཅིག་ད་གཅིག་ཆེ་ཚགས་རེད་ཤག་དེ་ད་ཡིན་པ་ཡིན་ནའི་ཕྱོགས་གཅིག་ནས་འབྲེལ་བ་ཐོན་ནས་ཡིན་ནའི་ད་ལྟ་འདི་རྒྱལ་ཁབ་སྟོབས་ཤུགས་ད་ལྟ་ཅིག་གཉིས་བར་ལ་ད་ལྟ་འགྲན་སྡུར་དེ་ཚོ་ཁོ་མུ་མཐུད་ནས་ད་ཕལ་ཆེར་ལོ་བཅུ་ཉི་ཤུ་ཙམ་འགྲོ་གི་ཡོད་པ་ད་གསལ་པོ་རེད་བ། རེད་རེད་རེད། ཡིན་པ་ཡིན་ནའི་ད་ལྟ་ནང་བཞིན་ཕལ་ཆེར་ཅིག་ཅིག་ལ་ཁ་པར་ཡའི་འབྲེལ་བ་མེད་ཅེས་ཉེན་ཁ་ཞུ་འདི་འདྲའི་སྐབས་སུ། ཨ་མདའ་དག་འདི་ད་ཁོང་ཚོས་ཁྱེད་ཅིག་ཅིག་འབྲེལ་བ་མ་ཚོ་རང་བྱུང་ཆགས་ཀྱི་ཡོད་པ་རེད། ལགས་སོ་ལགས་སོ། ད་ད་ལྟ་དེ་རིང་ང་གཉིས་ཀྱི་གླེང་ཡག་གཙོ་བོ་དེ་ད་ལྟ་ཅིག་འཛམ་གླིང་ནང་གི་སྟོབས་ཆེན་རྒྱལ་ཁབ་བདུན་གྱི་དབུ་ཁྲིད་ཚོ་གི་ལྷན་ཚོགས་དེ་སྐོར་ལ་གསུང་གི་ཡོད་རེད་ཨ་ནི་ལྷན་ཚོགས་དེའི་ཐོག་ལ་ཡང་ཅིག་རྒྱལ་ཁབ་གཞན་འཐུས་མི་མ་ཡིན་པའི་གི་ཁོངས་མི་མ་ཡིན་པའི་གི་སྐུ་བཅར་བཅུ་དྲུག་ཙམ་གྱི་ཡང་རྒྱལ་ཁབ་གཞན་དེ་ཚོ་མཉམ་ཞུགས་བྱས་པ་དེ་ཤོད་ཡོང་དུས་ད་ད་ལི་ཡང་གྱི་སྤྱི་ཡོངས་ཀྱི་ཚོགས་ཆེན་དེ་དཔེ་མི་སྲིད་པའི་གལ་ཆེན་པོ་གི་དེ་འདྲ་ཅིག་རེད་དེ་འདུག་ད་ང་ཚོས་ཀྱི་དེ་གླེང་བཞིན་པའི་གི་སྐབས་སུ་ཡང་གྱི་རྒྱ་གར་ནང་ལོགས་ལ་ཡང G20 ཟེར་ཡས་གི་ལྷན་ཚོགས་དེ་འདྲ་ཅིག་ཡང་ཀ་ཤི་མིར་ལ་བཙུགས་ཚོགས་བསྡད་གི་ཡོད་པའི་གི་གནས་ཚུལ་དེ་འདྲ་ཅིག་འདུག་ཨ་ནི་དེ་ལ་ཡང་གྱི་རྒྱ་ནག་གིས་ད་ངོ་རྒོལ་འདྲ་པོ་བྱེད་ཀྱི་ནི་མཉམ་ཞུགས་བྱེད་གི་མི་འདུག་ཡང་པ་ཀི་སི་ཐན་གི་ངོས་ནས་ཁོ་དེ་ལ་ངོ་རྒོལ་འདྲ་པོ་ཅིག་བྱེད་ཀྱི་ནི་མཉམ་ཞུགས་བྱེད་གི་མི་འདུག་ད་ལི་རྒྱ་གར་རྒྱ་གར་ལ་དེ་འདྲའི་གི་ཡང་ཀྱི་རྒྱལ་སྤྱི་གི་ལྷན་ཚོགས་ཤུགས་ཆེན་པོ་དེ་འདྲའི་གི་ཚོགས་བ་རྒྱ་གར་གི་ལ་བརྙན་ཁ་ག་རེ་འདྲ་པོ་ཅིག་ཆགས་ཀི་ཡོད་རེད་ད་རྒྱ་གར་དཔེ་ན་འཛམ་གླིང་ཐོག་ལ་མི་འབོར་ད་ཨང་དང་པོ་ཆགས་འགྲོ་རེད་ཟེར་གི་འདུག་ཨ་སྤྱི་ཟླ་བདུན་པ་ཚོའི་ནང་ལོགས་ལ་རྒྱ་ནག་ལས་ཀྱི་རྒྱ་གར་མི་འབོར་ཤུགས་ཆེར་འགྲོ་གི་ཡོད་རེད་ད་ལྟ་འདི་ཨེ་ཤི་ཡ་གི་བཟོ་གྲྭ་འདྲ་པོ་ཅིག་མ་སོང་སྔོན་མ་ཡིན་ན་རྒྱ་ནག་དེ་ནས་ཆགས་བསྡད་པ་ཡིན་ན་ད་ཅིག་རྒྱ་གར་ཆགས་འགྲོ་རེད་ཟེར་ཡ་གི་དེ་འདྲའི་འོ་འགྲེལ་བརྗོད་ཡོང་གི་ཡོད་རེད་རྒྱ་གར་དེ་དཔལ་འབྱོར་གི་ཅི་དེ་ནས་ཟེར་ན་རེད་ཨ་ནི་ཤུགས་ཆེར་ཆེར་འགྲོ་ཡ་གི་རྒྱ་གར་ལ་ད་ཅིག་མ་འོངས་པ་གི་ག་རེ་ཡིན་ནའི་ཅི་ཕུགས་བསམ་ཤུགས་ཆེན་པོ་ཡོད་པ་དང་ཨ་ནི་ག་རེ་ཡིན་ནའི་ཅི་གནད་དོན་ག་འདྲའི་ཐོག་ལ་ཡང་ཅི

ཨ་སེ་ཡན་པའི་རྒྱལ་ཁབ་འབྱོར་བ་གནད་འགག་ཞེ་དྲག་སོང། དེ་ཡིན་དུས G20 དེ་ད་གནད་འགག་ཞེ་པོ་ཆགས་ཀྱི་ཡོད་རེད། ཨ་མདའ་རྒྱ་གར་ལ་འཚོགས་ཡོད་དེ་ད་ད་ལྟ་ཁྱེད་གོང་དུ་ཞུས་པ་ནང་བཞིན་ཀ་ཤི་མིར་ལ་རྒྱ་གར་ད་རྒྱ་གར་གི་ཡང་དེ་འཚོགས་དུས་ཁོ་ཚོས་གི་དེ་ཐབས་ཇུས་ལ་བེད་སྤྱོད་གཏོང་གི་རེད་བ། གང་ཞེ་ན་རྒྱ་ནག་གི་ཨ་ནི་རྟ་དབང་ཨ་རུ་ན་ཅལ་རྒྱ་ནག་གི་ཆ་ཤས་ཡིན་ཨ་ནི་ཀ་ཤི་མིར་དེ་ཨ་ནི་པ་ཀི་སི་ཐན་ཆ་ཤས་རེད་ལབ་དུས་ཨ་ནི་རྒྱ་གར་གི G20 དེ་ཕ་གིར་འཚོགས་བཞག་རེད།

ད་ལྟའི་རྒྱ་གར་སྟོབས་འབྱོར་ག་ཚད་ཅིག་ཆེ་རུ་འགྲོ་བ་དང་དཔལ་འབྱོར་གི་ཐོག་ལ་ག་ཚད་ཅིག་ཡར་རྒྱས་ཕྱིན་པ་ཡིན་ན་དེ་ཚད་ཙམ་གཅིག་གིས་ཀྱིས་བོད་དོན་ཐོག་ལ་ཡར་འདྲ་པོ་འགྲོ་གི་ཡོད་པ་གཅིག་ཤེས་ཐུབ་གི་རེད་པས་དཔེར་ན་ང་ཚོའི་ད་རྒྱ་གར་དེ་ང་ཚོའི་བོད་མི་སྐྱབས་བཅོལ་གི་གནས་ས་དེ་ཆགས་བསྡད་ཡོད་རེད་རྒྱ་གར་ད་ག་ཚད་ཅིག་ཆེ་རུ་ཕྱིན་པ་ཡིན་ན་བོད་པ་ཚོ་ལ་རང་བཞིན་མེད་པའི་གི་བཟང་པོའི་ཕྱོགས་ལ་ཆ་རྐྱེན་ཟེར་ཡ་འདྲ་པོ་གཅིག་དེ་འདྲ་འདྲ་པོ་གཅིག་ཡོང་ཡ་གི་རེ་བ་ཅིག་ཡོད་ན་མེད་ན

དེ་ཡིན་དུས། ད་ཅིག་འདི་གནད་ཀ་འདི་ཐོག་ད་ལྟ་ས་མཚམས་ཀྱི་རྙོག་དྲ་འདི་ད་གལ་སྲིད་རྒྱ་གར་དང་རྒྱ་ནག་ལ་གལ་སྲིད་འཆམ་པོ་ཆགས་དགོས་ཡོད་ན། བོད་ནང་ལ་བཙན་འཛུལ་བྱས་དམག་གི་སྡེ་མང་པོ་བཙུགས་ཏེ་ཕྱི་དོན་ད་འདི། གནད་དོན་འདི་སྐད་ཆ་མ་བཤད་རང་བཤད་རོགས། རེད་རེད་རེད། བོད་ཀྱི་བཙན་འཛུལ་མུ་མཐུད་བྱས་བོད་ནང་དམག་མི་མང་པོ་བཏང་ས་མཚམས་ཐག་མ་བཅད་ན་རྒྱ་གར་གྱི་ག་དུས་ནས་ད་བོད་རྒྱ་གར་ཉེན་ཁ་རེད་འདི་གནད་ཀ་འདི་ཡག་པོ་བྱས་ང་ཚོ་ད་ལྟ་ཤེས་པ་ཅིག་ད་ཡོང་མ་རོགས། བོད་སྤྱི་ཡོངས་ཀྱི་ང་ཚོ་གནས་ཚུལ།

ལགས་སོ་ལགས་སོ། དཔེར་ན་ཡུ་ཁི་རེན་ཡིན་ན་རེད་རྒྱ་ནག་ཡིན་ན་རེད་ག་པར་ཡིན་ན་རེད་མི་མང་དེ་ཚོ་གི་མི་མང་ཚོ་ལ་རྒྱལ་ཞེན་དེ་ཡོད་པ་ཡིན་ན་ཨ་ནི་གཞུང་ངོས་ནས་ཀོ་རང་བཞིན་མེད་པའི་གི་དེའི་གི་ཁ་ཕྱོགས་སུ་འགྲོ་དགོས་ཡ་དེ་རྒྱལ་ཞེན་དེ་གི་གནད་འགག་ཆེན་པོ་ཞེ་པོ་ཅིག་སོང་ན་སོང་དེ་རེད་ད་ཅིག་རྒྱལ་ཁབ་ཅིག་གི་སྙིང་རྩ་མ་སོང་ན་བོ་ཅིག་དེ་ཆགས་བསྡད་ཡོད་རེད། ད་ང་ཚོའི་བཙན་བྱོལ་སྤྱི་ཚོགས་བཙན་བྱོལ་ནང་དཔེ་སླེབས་ནས་ཅིག་ལོ་ངོ་དྲུག་ཅུ་རེ་བཞི་ལྷག་ཅིག་འགྲོ་གི་ཡོད་རེད།

དཔེར་ན་ཅི་ཞེ་ན་ཁ་སང་ང་དེ་ཨོ་སི་ཀྲི་ལི་ལ་ཆབ་སྲིད་བཙོན་པ་གཅིག་ང་ལ་ཁ་པར་བཏང་སྐད་ཆ་བཤད་པ་འདྲ་བོ་རེད་ཁོ་རང་ད་ལྟ་དེ་ཉིས་སྟོང་བརྒྱད་ལོ་ལ་བོད་ལ་བླ་བྲང་ལ་ངོ་རྒོལ་རྒྱག་མཁན་དེ་རེད་བ། ཡང་ཁོ་རང་གིས་ཅིག་བཤད་ཀྱི་འདུག་ང་ལ་དྲི་བ་གཅིག་བཀོད་ནས་ཉིས་སྟོང་བརྒྱད་ལོ་ལ་ཟིང་འཁྲུག་ད་ལྟའི་བོད་ནང་ལངས་དུས་བཙན་བྱོལ་ནང་གི་མི་མི་དཀྱུས་མ

ལགས་སོ་ལགས་སོ། ཐུགས་རྗེ་ཆེ། ད་དེ་རིང་ང་ཚོས་ཞུ་མཚམས་འདི་ནས་བཞག་གི་ཡིན། ཁ་བའི་དྲིལ་བསྒྲགས་ལེ་ཚན་འདིའི་ནང་ལ། ཉེ་ལམ་རང་ད་འཚོགས་ཚར་སེར་གྱི་གིས་འཛམ་གླིང་ཐོག་གི་སྟོབས་ཆེན་རྒྱལ་ཁབ་བདུན་གྱི་དབུ་ཁྲིད་ཚོ་ཡི། ཨ་ནི་ད་ལྷན་ཚོགས་དེའི་ཐོག་ལ་གནད་དོན་གཙོ་བོ་ཁག་ག་རེ་གླེང་ཡོད་མེད་དེ་དང་འབྲེལ་བའི་ཐོག་ལ་ང་ཚོས་དབྱེ་ཞིབ་བྱས་པ་ཡིན། ཁ་ན་དྲ་ནང་བཞུགས་པའི་གིས། བོད་མིའི་བོད་མིའི་སྒྲིག་འཛུགས་བཅས་ད་ཅིག་སྲི་ཞུ་བ།